ཕ་མ་སྒོ་བ་བྱས་ནས་གང་པོས་ལག་པ་བརྐྱངས་ཡིན་པ་ཚུལ་ཤིང་ལེན་གྲོགས་ཤིག་བྱས། ཚུལ་ཤིང་ལེན་གྲོགས་ཤིག་བྱས་པའི་སྒང་ན། འདི་ནི། འདི་ནི། འདི་ནི། ནངས་པར་འདི་རེད། ཀུན་དགའ་བོས་འཛུམ་མཛད་ནས་ཟེར་ཀུན་དགའ་བོ་བཞད་མོ་ཤོར་ནས། གང་པོ་ལ་རྫུ་འཕྲུལ་ཡོད་ས་མ་རེད་པ་ད་ནམ་མཁར་འཕུར་ཐུབ་ཡ་ཡོག་མ་རེད་པ། བླ་རྒན་འདྲ་པོ་དེ་ལག་པ་ཅིག་བརྐྱངས་བཞག་རེད་པ་ད་ཀུན་དགའ་བོ་གད་མོ་ཤོར་ནས་འཛུམ་མཛད་ནས་གང་པོ། ནངས་པར་མགོན་མེད་ཟས་སྦྱིན་གྱི་ཁྱིམ་དུ་རྐང་པས་འགྲོ་བ་མ་ཡིན་ཟེར། ད་ནམ་རྒྱུན་མགོན་མེད་ཟས་སྦྱིན་གྱི་ཚིག་མི་དགེ་ཁྱིམ་ཁྲིའི་ཐད་ལ་མ་ཨ་ནི་བསོད་སྙོམས་རྐང་པ་རྒྱག་ནས་འགྲོ་གི་ཡོག་རེད་པ་དེ་མ་རེད་གསུངས་རེད་རྐང་པས་འགྲོ་བ་མ་རེད་མ་ག་དྷ་བཟང་མོ་གནས་པ་དཔག་ཚད་བརྒྱ་དང་དྲུག་ཅུ་སར་ཉིན་ཕྱེད་ལ་བགྲོད་ནས་བུ་རམ་ཤིང་འཕེལ་དུ་འབྱོར་དགོས་པས་རྫུ་འཕྲུལ་གྱིས་ནམ་མཁའ་ལ་གཤེགས་པ་ཡིན་བརྗོད་པར་གང་པོ་དེའི་མཐུ་མེད་ནས་ཟ་ཅིང་དེ་ས་ངོ་ཚ་ནས་ལོ་ད་ངོ་ཚ་ནས་འདི་ནས་གདོང་སྨད་ནས་མགོ་སྒུར་སྒུར་བྱས་ནས།

དགོང་དག་དེ། ཟློག་པ། དེ་ཡི་ནུབ་མོ་སྐད་ཅིག་ལ་རྫུ་འཕྲུལ་ཐོབ། ད་སང་ཉིན་འགྲོ་ཆོག་ཆོག་ཆགས་པ་རེད། རྫུ་འཕྲུལ་ཐོབ། ནངས་པར་སྔ་བར་དགྲ་བཅོམ་པ་རྫུ་འཕྲུལ་ཐོབ་པ་རྣམས་ལྷ་ཡི་གོས་བཟང་པོ་ཆས་གྱོན་ཏེ་གཙུག་ལག་ཁང་དུ་འཛོམས་ནས་ཐམས་ཅད་མཁྱེན་པ། ཐམས་ཅད་ནམ་མཁའ་ལ་བྱོན། དེའི་ཚེ་བུ་རམ་ཤིང་འཕེལ་དུ་དེ་ནས་མ་ག་དྷ་བཟང་མོའི་ཁྱིམ་བདག་ཕ་མ་འཁོར་དང་བཅས་པ་གོས་རྒྱན་གཟབ་ཅིང་ཁང་རྩེར་མེ་ཏོག་དང་བདུག་སྤོས་མང་པོ་ཐོགས་ནས་ནམ་མཁར་བལྟ་ཞིང། མ་ག་དྷ་བཟང་མོས་མ་ལུས་སེམས་ཅན་ཀུན་གྱི་མགོན་གྱུར་ཅིང་བདུད་སྡེ་དཔུང་བཅས་མི་བཟད་འཇོམས་མཛད་ལྷ་དངོས་རྣམས་མ་ལུས་ཡང་དག་མཁྱེན་གྱུར་པའི་བཅོམ་ལྡན་འཁོར་བཅས་གནས་འདིར་གཤེགས་སུ་གསོལ་ཞེས་གསོལ་བ་འདེབས་པར་ནམ་མཁའ་ནས་ཤིང་རྟ་ལ་ཆིབས་པའི་དགེ་སློང་གཟི་བརྗིད་ཉི་མ་ལྟར་འབར་བ་ར་ཞིག་བྱོན་པ། ཤིང་རྟ་ལ་བྱོན་པ་རེད་པ། ཁྱིམ་བདག་ཕ་མ་སོགས་ཀུན་གྱིས་མཐོང་ནས་ཧ་ལས་ཏེ། བཅོམ་ལྡན་འདས་ཡ་གི་ཡིན་ནམ་ཟེར། བཅོམ་ལྡན་འདས་ཡ་གི་རེད་པས་ཟེར། བཟང་མོས་འདི་དགེ་སློང་ཀུན་ཤེས་ཀོཎྜི་ནྱ་བྱ་བ་ཡིན་ཟེར། ཡང་རིའི་རྩེ་མོ་ལ་ཆིབས་པའི་རི་སྒང་ན་དཔེ་བཞུགས་ནས་དཔེ་རི་ཆེན་པོ་ཅིག་སྒང་ན་འདི་ནི་རི་དེ་བཞུགས་ནས་ཆིབས་པའི་དགེ་སློང་ཞིག་བྱོན་པས། ད་སྟོན་པ་ཡ་གི་ཡིན་ནམ་ཟེར། མིན་ཏེ་འདི་ནི་དཀའ་ཐུབ་ལ་ཞི་བར་གནས་པའི་ཉན་ཐོས་ཀྱི་མཆོག་གསེར་གྱི་ལྗོན་པ་ལྟར་འོད་འཕྲོ་བ། འོད་སྲུང་ཆེན་པོ་ཡིན་ཟེར་ས་དེ། ཡང་སྤྲིན་ནང་འབྲུག། འབྲུག་པ་དང་འབྲུག་སྒྲ་སྒྲོགས་ཤིང། སེང་གེ་ཆིབས་པ་ཅིག་ཡོད་ཅིང་པའི་སྤྲིན་པ་མཉམ་དུ་བྱས་འབྲུག་གྲགས་ཏེ་བ། འབྲུག་པ་དང་ཨ་ནི་སེང་གེ་ཆིབས་ཏེ་བ་ཅིག་བྱོན་ནས་འདི་དཔེ། འདིའམ་ཟེར་སྲིད་འདི་སྟོན་པ་རེད་པས་ཟེར་ནས་མིན་ཏེ་འདི་ནི་བསོད་ནམས་ཕུལ་དུ་བྱུང་བ་མོའུ་འགལ་བུ་ཞེས་བྱ་བ་ཡིན་ཟེར། ཡང་གསེར་གྱི་པད་མོ་བཻ་ཌཱུརྻའི་འདབ་ལྡན་ནམ་མཁའ་དྲི་བཟང་གིས་འགེངས་པ་ལ་ཆིབས་པ་ཅིག་བྱོན་ཟེར། ད་འདིའམ་ཟེར་འདི་ཡང་མིན་ཏེ་འདི་ནི་དགེ་སློང་མ་འགགས་པ་བྱ་བ་ཡིན་ཟེར། ཡང་མཁའ་ལྡིང། བྱ་ཁྱུང་ལ་ཆིབས་ཏེ་གཤོག་རྩལ་དང་ལྡན་པས་སྤྲིན་རྣམས་འཐོར་ཞིང་རྒྱུག། མགྱོགས་པར་བྱོན་པ་ཞིག་གིས་མགྱོགས་པོ་མགྱོགས་པོ་ཕེབས་ཡོང་ནི་ཞེས་བྱ་ཁྱུང་ཆིབས་ནས།

མེ་ཏོག་འགྲོ་བ་དང་མེ་ཏོག་ཁང་ལ་ཆིབས་པ་ཅིག། འདི་ནི། འདི་ནི་བསོད་ནམས་མངོན་པར་བསགས་ཤིང་རྫོགས་པར་ཉེ་བ་འཁོར་ཡིན། ཟེར་ཡང་བཻ་ཌཱུ་རྱའི་ཁང་བཟང་གསེར་དང་ནོར་བུའི་པ་ཏྲ་རིས་བཅས་རྒྱན་གྱི་འོད་ཀྱིས་བྱུགས་པ་ལ་ཆིབས་པ་ཅིག་བྱོན། འདི་ནི་དགེ་སློང་ཀ་ཏྱ་ཡ་ན་བྱ་བ་ཡིན། ཡང་ཁྱུ་མཆོག་མ་ཧེ། ཁྱུ་མཆོག་མ་ཧེ་ལ་ཆིབས་ནས་ཤིན་ཏུ་བརྟན་པས་ལྡིང་ཞིང་བྱོན་པ་ཅིག་བྱུང། འདི་ནི་བློ་རབ་ཏུ་བརྟན་པ་དགེ་སློང་ཀོ་ཤི་ལ་བྱ་བ་ཡིན། ཡང་ངང་པ་ལ།

ཚངས་པ་དང་བརྒྱ་བྱིན་ལྷ་ཡིས་བསྐོར་ནས་མཆོད་རྫས་དུ་མར་བཅས་ལྷ་མོ་ནམ་མཁའ་གང་བས་མེ་ཏོག་གཏོར་ཞིང་རབ་ཏུ་མཆོད། དེ་ལྟ་བུའི་སྟོན་པ་སངས་རྒྱས་དེ་ནམ་མཁའ་ལ་བྱོན་ཏེ། གྲོང་ཁྱེར་དེ་ལ་སྒོ་ལམ་བཅོ་བརྒྱད་དུ་སྤྲུལ་ནས་སྒོ་རེ་རེ་ནས་སྐུ་རེ་རེ་བྱོན། རིན་པོ་ཆེ་ཟླ་ཤེལ་ལས་གྲུབ་པའི་ཁང་བཟང་སྤྲུལ་ནས་འཁོར་བཅས་བཞུགས་པ་ལ་མ་ག་དྷ་བཟང་མོ་གཉེན་རྩ་ལག་དང་བཅས་པས་དཔག་ཏུ་མེད་པའི་འདོད་ཡོན་ཆེན་པོས་རབ་ཏུ་མཆོད་ཅིང་ཕྱག་འཚལ་ཞིང་ཞབས་ལ་འདུད་པར་གྲོང་ཁྱེར་གྱི་སྐྱེ་བོ། སྐྱེ་བོ་ནང་དུ་མ་ཆུད་པ། ད་ཕོ་བྲང་ནང་ལོགས་ལ་ཆུད་ཀྱི་མ་རེད་བ་དང་འོ་ད་ནང་དུ་མ་ཆུད་པ་རྣམས་ཀྱིས་ཕྱི་ནས་མཆོད་པ་ཆེན་པོ། བྱས་པར། ཕོ་བྲང་ཕྱི་གསལ་ནང་གསལ། ཤེལ་གྱི་རང་བཞིན་ཅན། བ་དང་ཕྱི་གསལ་ནང་གསལ། རྩིག་པ། རྩིག་པར་རི་མོ་བྲིས་པ་བཞིན་མཐོང་ཞིང། དེ་དག་གི་མཆོད་པ་རྣམས་ཀྱང་སངས་རྒྱས་འཁོར་བཅས་ཀྱིས་བཞེས་ནས་མ་ག་དྷ་བཟང་མོ། གཉེན་བཤེས་འཁོར་དང་བཅས་པ་རྣམས་དང་གྲོང་ཁྱེར་གྱི་སྐྱེ་བོའི་ཚོགས་ཐམས་ཅད་ལ།

རང་རེའི་ཚོགས་ཞིང་དེར་དེ་ནི་ལ་བཟང་ངན་གྱི་རྣམ་རྟོག་མི་འབྱུང་བ་དང་མ་འོངས་པ་ན་དེ་ནི་ལམ་དང་འབྲེལ་དུས་ཀྱི་རྟེན་འབྲེལ་ཞིག་ཡོད་ཟེར་བ་དང་དུ་ཟེར་བྱེད་ཀྱི་ཡིན་ན་མ་འོངས་པ་ན་རེ་བ་དང་གི་ལམ་དང་འབྲེལ་དུས་ཀྱི་རྟེན་འབྲེལ་ཞིག་ཡོད་ཟེར་ད་མ་ལུས་སེམས་ཅན་ཞེས་དེ་འདོན་ད་དེ་ནི་ཛཿ་ཧཱུྃ་བམ་ཧོ་ཟེར་དགུག་པ་ནི་ཛཿ་གཞུག་ནི་དེ་ནི་ཧཱུྃ། འདི་ནི་བཅིངས་པ་ནི་བམ། མཉེས་པ་ནི་འདི་ནི་ཧོ། དགུག་གཞུག་བཅིངས་མཉེས་ཟེར་དེ་རེད། བྱས་པ་སྔགས་ལུགས་ཡིན། ད་ལྟ་འདི་དག་སྔགས་ལུགས་རེད་བ། སྔགས་དང་འབྲེལ་ནས་གསུང་གི་ཡོད་རེད་བ། དམར་ཁྲིད་ལུགས་ལ་འོ་དེ་རེད། འོ་ད་དེ་ནི། དེ་ཡིན་ཙང་ཛཿ་ཧཱུྃ་བམ། དགུག་གཞུག་བཅིངས་མཉེས།

འོག་ཏུ་བསྟན་པ། དགུག་གཞུག་བཅིངས་མཉེས་བྱེད་མཉེས་བྱེད་པ་རེད། མཉེས་བཞིན་དུ་བཞུགས་པ། མཉེས་བཞིན་དུ་བཞུགས་ན་བརྟན་པོ་ཆགས་ཀྱི་རེད་བ་དང། མཉེས་པོ་མེད་པའི་ཐོག་ལ་བཞུགས་པ་ཡིན་ན་བརྟན་པོ་ཡོང་གི་མ་རེད་བ་དང། དཔེར་ན་མི་ཞིག་ཡིན་ན་ཁང་པ་དེ་ལ་བི་ག་སོ་སོ་བའི་སྣང་བ་འགྲོ་བ་འདྲ་བ་ཞིག་ཁང་པ་བྱུང་ན་ཁང་པ་དེ་ལ་རྒྱུན་རིང་པོ་བསྡད་ཀྱི་རེད་བ་དང། སྣང་བ་མ་བྱུང་མ་བྱུང་ན་སྣང་བ་མ་འགྲོ་ན་རྒྱུན་རིང་པོ་བསྡད་ཀྱི་མ་རེད་བ། འོ་དེ་འདྲ་བ་རེད་ད། མཉེས་ན་རྒྱུན་བརྟན་པོ་ཆགས།

དེ་རེད་ན། ཁྲུས་གསོལ་བ་ནི། ཚོགས་ཞིང་ལ་འདི་ནི་སྡིག་སྒྲིབ་དང་ནག་ནོག་སོགས་དག་བྱ་མེད་ཅིང་ཇི་སྐད་དུ། ད་སྐུ་ཁྲུས་གསོལ་ཡ་ཁྲུས་གསོལ་བྱེད་ཡ་ཅིག་ཡོད་རེད་ད། ཁྲུས་གསོལ་བྱེད་ཡ་དེ་བི་ཀའི་ཚོགས་ཀྱི་ཞིང་ཚོ་ལ། དག་ཡ་གི་དེ་ནི་ནག་ནོག་དང་དྲི་མ་དང་སྒྲིབ་པ་ག་གས་ཡོད་མ་རེད་པ། ཡོད་མ་རེད་དེ། ཨ་ནི་སྲི་ཞུ་བཀུར་སྟི་རིམ་གྲོའི་ཚུལ་ཙམ་དུ་ཟེར་བ་དེ་རེད། ནག་ནོག་སོགས་དག་བྱ་མེད་ཅིང་ཇི་སྐད་དུ་ཆོས་ཀྱི་སྐུ་ལ་དྲི་མ་མི་མངའ་ཡང། སྲི་ཞུ་བཀུར་སྟི་རིམ་གྲོའི་ཚུལ་ཙམ་དུ་ཞེས་སོགས་ལྟར་རང་གི་ལས་སྒྲིབ་སོགས་སྦྱོང་ཕྱིར་ཨ་ནི་ཁྲུས་གསོལ་བྱེད་དགོས་རེད། ཁྲུས་ཁང་བསྐྱེད་ལུགས་སྣ་ཚོགས་ཡོད་ཀྱང་འདིར་བླ་མེད་དང་འབྲེལ་བའི་གྲུ་བཞི་སྒོ་བཞི། རྟ་བབས་དང་བཅས་པ། ཐོག་གཞན་མེད་པ། ཐོག་གཞན་མེད་པར་ནང་དུ་རིན་པོ་ཆེའི་ཀ་བ་བཞིའི་སྟེང་དུ། འདི་ནི་རྒྱ་ཕིབས་དང། ད་ཁྲུས་ཁང་འདི་བི་ཀའི། ད་བི་ཀའི་ཚོགས་ཞིང་གི་མདུན་དེ་སྒོམ་ན་འགྲིག་རེད། ཚོགས་ཞིང་གི་མདུན་དེ་ལ་ཁྲོད་ཁང། བཅས་རན་སོང་ན། ཨ་ནི། རེད་པ་ད།

ནང་གི་དེ་ནས་ཕྱིའི་དེ་ལ་དེ་ནས་ནང་དུ་རིན་པོ་ཆེ་ཀ་བ་བཞི། ཀ་བ་རིང་པོ་བཞི་བྱས་དེ་ཀ་ལ་རྒྱ་ཕིབས། རྒྱ་ཕིབས་བྱས་ད་ཕྱིའི་དེ་ལ་རྒྱ་ཕིབས་དང་དེའི་འོག་ཏུ་ཨ་ནི་མུ་ཏིག་གི་བླ་བྲེ། དྲ་བ་དང་མུ་ཏིག་ལས་གྲུབ་པའི་དེ་ནས་བླ་བྲེས་བརྒྱན་པ། ད་དེའི་འོག་ས་གཞི་དཀྱིལ་དེ་ལ་ཁྲུས་ཀྱི་རྫིང་བུ་ཤེལ་གྱི་ས་གཞི་བྱས། ཁྲུས་ཁང་ཁྲུས་ཀྱི་རྫིང་བུའི་ས་གཞི་དེ་ཤེལ་གྱི་ས་གཞི། ཤེལ་གྱི་ས་གཞི་ལ་གསེར་གྱི་དེ་ནི་བྱེ་མ་བདལ་བ། ནང་ལོགས་ཆུ་ནང་གི་བྱེ་མ་བྱེ་བ་རོ་བྱེ་མ་དེ་གསེར་གྱི་རང་བཞིན་ཅན། ཨ་ནི་དབུས་ཅུང་ཟད་མཐོ་བ་རུས་སྦལ་གྱི་ནང་ལྟར་རེད་དོ། དཀྱིལ་དེ་ཡར་མཐོ་བ་ཅིག་མཐའ་དེ་མར་དམའ་བ་ལོ། དབུས་ཅུང་ཟད་མཐོ་ཞིང་མཐའ་དམའ། མཐའ་དམའ་བ་རུས་སྦལ་གྱི་རྒྱབ་འདྲ་བ་ལ། བླ་མེད་སྤྱི་འགྲོ་ལྟར་ཤིང་སྟན་ནམ། ད། ཁྲུས་ཀྱི་རྫིང་ནང་ལོགས་ལ། ཨཱ་ནི། སྐུ་ཁྲུས་གསོལ་བའི་སྒང་ལ་འདི་བཞུགས་ས། བསྐྱེད། རེད་པ་ད། ཨཱ་ནི། ཤིང་གི་ཁྲི་བྱས་ནའི་རེད་ཤིང་སྟན། ཤིང་སྟན་ནམ་སེང་ཁྲི་ཚོགས་ཞིང་གི་གྲངས་མཉམ་པ། ཚོགས་ཞིང་ག་ཚད་ཡོད་ན་ཨཱ་ནི་དེ་དང་མཉམ་པ། ཤིང་སྟན་བྱས་ནའི་འགྲིག་གི་རེད། ཞབས་བཀྱག་འདྲ་པོ། ཡང། བི་ཀའི། སེང་ཁྲི་རང་བྱས་ནའི་འགྲིག་གི་རེད། མཉམ་བཀོད། ད་ཕྱོགས་གསུམ་ན་ཨཱ་ནི་རྫིང་དེ་ལ་རྫིང་བུ་དེར་མར་བབས་ས་གཅིག་ཡོད་རེད་ད་ཕྱོགས་གཞན་ནས་མར་བབས་ས། འབབ་སྟེགས་གསུམ་དེ། ཕར་ཕྱོགས་ཐེམ་སྐས་འབབ་སྟེགས་གསུམ་དེ་རེད། རེད་པ་ད། འབབ་སྟེགས་གསུམ་ལ་ཐེམ་སྐས་བཞི་རེ། རེད་པ་ད། འབབ་སྟེགས་གསུམ་དེ་ལ་ཐེམ་སྐས་བཞི་རེ། མར་བབས་ས། ཆུ་ནང་ལ་མར་འཛུལ་ས། ཁག་གསུམ་རེད་གསུམ་རེ་དེ་ལ་ཐེམ་ཀའི་བཞི། དེ་ནས་ཐེམ་སྐས་བཞི་རེ་ཡོད་པ། མཐའ་སྐོར་དུ་རིན་པོ་ཆེའི་སྟེགས་བུ། དེ་ནས། སྟེགས་བུར་བ་ད་བཞག་ས། དེ་ནས། ན་བཟའ་འགེལ་བྱེད་རིན་པོ་ཆེའི་གདང། ད་ཀ་བ་ནས་ཀ་བ་བར་མཚམས་ལ། རིན་པོ་ཆེའི་གདང་ཟེར་ན་རིན་པོ་ཆེའི་ཐག་པ།

ཁྲུས་ཆས་ཡོད་ན་ཁྲུས་གཞོང་དུ། ད་དངོས་སུ་ཕ་གིའི་མདུན་དེར་སོ་སོ་ལ་ཕ་གིའི་ཁྲུས་ཆས་ཡོད་ན། བུམ་པ་དང་ད་ཕ་གིའི་རིལ་བ་དང་དེ་ཚོ་ཡོད་ན། དེ་ནས་མེ་ལོང་ལ་བུམ་ཆུས་འཕྲེད་དུ་རི་མོ་གཉིས། མེ་ལོང་དུ་བྱས་ནས་ཨ་ནི་འཕྲེད་ལ་རི་མོ་གཉིས་བྱས། རེད་པ་ད་ཨ་ནི་གཞུང་ལ་མར་རི་མོ་གཉིས་བྱས་ནས་དེ་རེ་མིག་དགུ་ཆགས་འགྲོ་གི་རེད། དེ་ལྟར། མེ་ལོང་བུམ་པའི་ཆུས་འཕྲེད་དུ་རི་མོ་གཉིས་བྱས། ད། ཁྲུས་གསོལ་བྱེད་ཉིན་དེ། རི་མོ་གཉིས་བྱས། གྱེན་དུ། རི་མོ་གཉིས་ཏེ། རེ་མིག་དགུ་འབྱུང་བ། བྲིས་པའི། དེ་ནས་དབུས་དང། ཕྱོགས་བཞི་ལ། བུམ་ཆུའི་ཐིགས་པ་རེ་རེ། ཐིག་ལེ་རེ་རེ་བྱས། དབུས་དང་ཕྱོགས་བཞི་ལ་བུམ་ཆུའི་ཐིགས་པ་རེ་བྱས། ཐིག་ལེ་རེ་བྱ། དེ་ཡང་རེ་མིག་དགུ་དེ་ཀའི། རིས་མེད་དགུ། ཁྲུས་ཁང་དང་ཁྲུས་ཁང། ཐིག་ལེ་ལྔས་རྒྱལ་བ་རིགས་ལྔ་མཚོན་གྱི་རེད།

ཨ་ནི། ཕ་གིའི་ཁྲུས་ཁང་དེ་ལ་མར་ཕེབས་སོང་བསམ་པ་བྱས། ཁྲུས་ཁང་ནང་ལ། དེ་འདྲ་བྱས་ན་ཡང་འགྲིག་གི་རེད། བྲེས་པ་དེར་འཕུར་བའམ། ཡང་ན་དེ་ནས་སྐས་གདང་བཙུགས་པ། ཚོགས་ཞིང་གི་མདུན་ནས་མར་སྐས་བཙུགས་ནས། བབ་ས་གི་སྐས་བཙུགས། རེད་པ་ད། སྐས་མར། དཔེར་ན། སངས་རྒྱས་བཅོམ་ལྡན་འདས་ལྷ་ལས་མར་བབས་ནས་ལྷ་བབས་ཀྱི་མར་ཕེབས་ཀྱི་སྐས་འཛེག་གསུམ་བཙུགས་ནས་རེད་པ་ད། བཻ་ཌཱུརྻ་དང་གསེར་དང་ག་རེ་ཡིན་ན། བྱས་ནས་སྐས་འཛེག་གསུམ་མར་བཙུགས་ནས་དེ་ག་ནས་མར་ཕེབས་པ་རེད་པ་ད། སྤྱིར་བཏང་ཐོགས་པ་མེད་པར་ཕེབས་ཡག་གི་རྫུ་འཕྲུལ་དང་ཡོད་དང་ཡོད་པ་རེད་དེ་ཡིན་ནའང་སྐས་འཛེག་སྒང་ནས་མར་ཕེབས་པ་འོ་དེ་འདྲ་པོ་བྱས་ནས་ཨ་ནི་ཚོགས་ཞིང་གི་མདུན་ནས་མར་སྐས་འཛེག་གསུམ་བཙུགས་ནས་དེ་ག་ནས་མར་ཚོགས་ཞིང་རྣམས་རིམ་པ་བཞིན་དུ་མར་ཕེབས་པར་བསམ་བློ་བཏང་ན་ཡང་འགྲིག་གི་རེད། གང་ཅི་བྲེས་པ་དེར་ཟེར་བའི་གང་ལྟར་མར་ཕེབས་ནས་གང་ག་དེ། ཞེས་པའི་ཚིག་མཚམས་ནས་ཚོགས་ཞིང་རྣམས་འུར་དིར་གྱིས་འཕུར་བའམ། འཕུར་བའམ་སྐས་གདང་བཙུགས་པ་ནས་གཤེགས་པའི་མོས་པ་གང་རིགས་བྱས། དེ་དག་བྱོན་ཟིན་ནས་རེ་རེའི་མདུན་དུ་དེ་སྔགས་དང་འབྲེལ་བའི་ཁྲུས་དང། དེ་ནས། སྔགས་དང་འབྲེལ་བའི་ཁྲུས་དང་བྱུག་པ་དང་ན་བཟའ་འབུལ་མཁན་གྱི་མཆོད་ལྷ་གསུམ་གསུམ་སྤྲུལ།

རབ་གནས་སྐབས་ཀྱི་ཁྲུས་བདར་གྱི་སྔགས་དགོད་ལུགས་ལྟར་བྱས་ཏེ། རེད་བ་ད། འདི་ནི། དཔྲལ་བ་མགྲིན་པ་དཔྲལ་མགྲིན་ཐུགས་ཀ། དཔུང་མགོ་གཉིས། དཔྲལ་བ་བྱས། དཔྲལ་བ་བྱས། ཨ་ནི་མགྲིན་པ་བྱས། དཔུང་མགོ་ད་གཡས་གཡོན་གཉིས་བྱས། རེད་བ་ད། དཔུང་མགོ་གཉིས་བཅས་གནས་ལྔ་ལ། རེག་པས། སྤོ་འགུལ་གཉིས། ཐུགས་ཀ་རེ་སོང་ན་སྐྲ་བ་འདྲེན་པ། ཐུགས་ཀ་བཅད་ཨ་ནི་སྤོ་འགུལ་གཉིས་བྱས་ནས་གནས་ལྔ་དེ་རེད། ཨོ་མོ། འདི་ནི། ཨོ་མོ་ཨ་ཧུང་ཀྲམ་ཧྲི་སེ་རུ་ཕྱག་དྲུག་རོལ། ཨོ་མོ་ཧུང་ཀྲམ་ཧྲི་སི། ཨོ་མོ་ཧུང་ཀྲམ་ཧྲི་ཨཱ་སི་འདྲེན་པ་ཁ་ཐུག་དེ། ཁྲུས་བདར་གྱི་སྔགས་དགོད་ལུགས་ལྟར་བྱས་འོ་ད་དཔྲལ་མགྲིན་ཐུགས་ཀ་དཔུང་མགོ་གཉིས་བཅས་གནས་ལྔ་ལ་རེག་པས་རླན་ཐམས་ཅད་སྐུའི་གནས་ལྔར་བསྡུས་ཏེ་དེ་དག་འཕྱི་བ་ཡིན་གྱི་རང་རེས་ཁྲུས་བྱེད་པ་ལྟར་མགོ་མཇུག་ཐམས་ཅད་དུ་འཕྱི་བ་དེ་འདྲ་མི་དགོས། བྱུག་པའི་ཚེ། མདོག་གསེར་ལྟ་བུ་དང་དྲི་ཤིན་ཏུ་བཟང་པོ། རྒྱུ་ནི་མར་སྨིན་པའི་བྱུག་པ་འབུལ། དེ་ཟིན་ནས་ཞི་ཁྲོ་རབ་འབྱམས་ཀྱི་སོ་སོའི་ཆ་ལུགས་ཀྱི་ན་བཟའ་གསར་པ་རེ་ཕུལ་བའི་མོས་པ་བྱས། ཁྲུས་བྱས་ཚར་ནས་ད་ན་བཟའ་ཕུལ། འབྲོམ་ལ་གཡི་པགས་ཀྱི་སློག་པ་ཕྱི་རས་སྔོན་པོ་ཅན་ལ་སྐྱེས་བུ་གསུམ་གྱི་ལམ་ཕྱིན་དྲུག་ཏུ་བསྡུས་ནས་སྟོན་པའི་མཚོན་བྱེད་སྐེ་རགས་སྐུ་སྐེད་ལ་ལན་དྲུག་འཁོར་བ་ཞིག་འབུལ་བའི་མོས་པ་བྱས་ན་རྟེན་འབྲེལ་གྱི་གནད་ཤིན་ཏུ་ཆེ། དེ་རྗེས་སོ་སོའི་རྒྱན་དང་ཕྱག་མཚན་ཡང་འབུལ། བདག་དང་འགྲོ་ལ་ཞེས་སོགས་ཀྱི་ཚེ་སླར་ཡང་ད་གིན་བྱོན་པའི་གནས་སོ་སོར་ཡར་གཤེགས་ཏེ་སྔར་བཞིན་བཞུགས་པའི་མོས་པ་བྱས། ན་བཟའ་རྙིང་པ་རྣམས་འོད་སེར་པོའི་རྣམ་པར་རང་གི་སྨིན་མཚམས་སུ་བསྟིམ་པའམ། རིགས་དྲུག་སོ་སོའི་གཙོ་བོ་རེ་རེ་འོངས་ཏེ་རྟེན་སྐལ་དུ་ཁྱེར་བར་བསམ་ནའང་ཆོག། ཁྲུས་ཆུ་རྣམས། ཁྲུས་རྫིང་ལ། ཡུར་ཁ་དྲུག་ཡོད་པ་ནས། ཡུར་བ་དྲུག་ཡོད་པ་ནས། རིགས་དྲུག་སོ་སོའི་གནས་སུ་སོང་སྟེ་གཞན་རྣམས་ལ་སོ་སོའི་སྡུག་བསྔལ་སེལ་བྱེད་དུ་གྱུར་སོང་སྙམ་པ་བྱེད། དམྱལ་བ་ཚ་དམྱལ་བ་ཡིན་ན་ཚ་བའི་སྡུག་བསྔལ་གྲང་དམྱལ་བ་ཡིན་ན་གྲང་བའི་སྡུག་བསྔལ་སེལ་བྱེད་ལ་བབས་ད་ཁྲུས་ཆུ་དེ་མར་བབས་ནས་མི་རྣམས་འདི་ནི་འདོད་པ་ཆེ་ཤོས་རེད་བ་ད་དེ་ཡིན་ཚོད། དཔེར་ན་ཚ་བོ་གཅིག་པོ་གིས་འགྲིག་གི་མ་རེད་སྡུག་བསྔལ་སེལ་ན་གྲང་བོ་གཅིག་པོ་གིས་སྡུག་བསྔལ་སེལ་ནས་འགྲིག་གི་མ་རེད་བ་དེ་གིས་བློ་ཁ་ཁེངས་གི་མ་རེད་དེ་ཡིན་ཙང་མི་རྣམས་འདོད་པ་ཆེ་བས་མཁོ་དགུའི་ཡོ་བྱད་དུ་གྱུར་ཟེར་ད་ག་རེ་དགོས་ཡ་དེ་བྱུང་སོང་བསམ་པ་བྱས། གྱུར་པར་མོས་ཤིང་ཁྲུས་ཁང་སོགས་མི་དམིགས་པར་བསམས། ད་སྦྱོར་ཆོས་ལྔ་པ་ནས་ད་དེ་རིང་དེ་བཞག།

བི་ཀའི་རོལ་པ་དང། ཨ་ནི་བི་ཀའི་འོ་མའི་རྒྱ་མཚོ་ཆེན་པོ། འོ་མའི་རྒྱ་མཚོ་ཆེན་པོ་ཟེར་ཏེ་བཏགས། ད་སོ་སོའི་ཡིད་ངོ་ལ་ཤར་བར་བྱས་ནས་འགྲོ་བ་དང། ཡིད་ངོ་ལ་བར་སྒོམ་དགོས་རེད་དང། འོ་མའི་རྒྱ་མཚོ་ཆེན་པོ་གཅིག་བསྒོམ། འོ་མའི་རྒྱ་མཚོ་ཆེན་པོ་དེ་ནང་ལ་ཡང་དཔག་བསམ་གྱི་ཤིང་དཔལ་རིན་པོ་ཆེ་སྣ་བདུན་ལས་གྲུབ་པའི་དེ་ནི་དཔག་བསམ་གྱི་ཤིང་གཅིག། མཆན། གསང་བ། དཔག་བསམ་གྱི་ཤིང། དེ་ཡང་དེ་ནི་རྩ་བ་གསེར་སྡོང་པོ་དངུལ། ཡལ་ག་བཻ་ཌཱུརྱ་འོ་ད་ལོ་མ་ཤེལ། དེ་ནས་འདབ་མ་སྤུག། འོ་ད་མུ་ཏིག་དམར་པོའི་འབྲས་བུ། ཀ་ས་མེ་ཏོག། དེ་ནས་རྡོ་ཡི་སྙིང་པོའི་དེ་ནས། དེ་ནས་འདི། ད་འབྲས་བུ། བྱས་ནས་ད། རིན་པོ་ཆེ་སྣ་བདུན་ལས་སྤྲས་པའི་དེ་ནས་དཔག་བསམ་གྱི་ཤིང། འོ་ད་ཡལ་ག་ལོ་མ་གང་ག་མེ་ཏོག་བདུན་ལྡན་བདུན་ལྡན་ཡོད་དེ་པཱ། ད་ཅིའི་ལས་ཡ། དེ་ནས་དཔག་བསམ་གྱི་ཤིང་སྡོང་པོ་གཅིག་བྱས། སྡོང་པོ་བྱས་ནས་ཡལ་ག་གཅིག་བྱས། ཡལ་ག་ཏོག་ཙ་ཐུང་ཙ་བྱེད་བྱས། གཡས་གཡོན་ནི་ཡལ་ག་ཐུང་ཡལ་ག་རིང་པོ་བྱས་ནས་ད། གསུམ། གཡས་ནི་གསུམ་གཡོན་ནི་གསུམ་དུ་བྱས་ཏེ་བ། ཅི་སྟེ། ཡོད་བ། ད་གཅིག་གི་ཡལ་ག་ཏོག་ཙ་དམའ་པོ་ཡོད་ས་དེ་སྒང་ལ་ཨ་ནི་མེ་ཏོག་པད་མ་ཡངས་ཤིང་རྒྱ་ཆེ་བ་ཅིག། མེ་ཏོག། དེའི་སྒང་དེ་ལ་དེ་ནི་སེང་གེ་ཆེན་པོ་བརྒྱད་ཀྱིས་བཏེགས་པའི་དེ་ནི་རིན་པོ་ཆེའི་ཁྲི་མཐོ་ཞིང་ཡངས་པ་ཞིག་བསམ་བློ་བཏང། ད་དེའི་སྒང་དེ་ལ་དེ་ནི།

ཆོས་སྟོན་པ་ཀུན་རྫོབ་ཀྱི་བྱ་བ་མཛད་དེ་པ་གཡོན་མཉམ་གཞག་དེ་གིས་དེ་ནི་སྟོང་པ་ཉིད་ལ་རྩེ་གཅིག་ཏུ་མཉམ་པར་བཞག་པ། ད་མཉམ་རྗེས་མཉམ་དུ་ཡིན་ཙང་མཉམ་རྗེས་ངོ་བོ་གཅིག་ཏུ་སོང་བ་དེ་ནི་བི་གའི་སངས་རྒྱས་ཡིན་པ་མཚོན་གྱི་ཡོད་པ། ཡང་མ་སོ་སོ་ལ་གོ་བར་བྱེད་མཁན་ཡིན་ན་སོ་སོ་པའི་ཐོས་པ་ཡག་པོ་བྱས་ཐོས་བསམ་ཡག་པོ་བྱས་ཨ་ནི་མཉམ་གཞག་སྒོམ་ཡག་པོ་བྱས་ཐོས་བསམ་བི་གའི་འོ་དེ་རེད་ད་གང་བྱས་བི་གའི་ཟུང་འབྲེལ་བྱེད་དགོས་རེད།

ཨ་ནི་ལྟ་བ་ལྟ་བ་མཐོ་ཤོས་དེ་དབུ་མ་ཐལ་འགྱུར་གི་ལྟ་བ་དེ་རེད་བ་ད་དེ་ལས་མཐོ་བ་ཅིག་ཡོད་མ་རེད། མཐར་གཏུགས་ན་མཐོ་བ་ཟེར་ཡ་དེ་མཐར་གཏུགས་ན་ལྟ་བ་དེ་སྒང་ལ་འབབ་དགོས་རེད་མ་གཏོགས་ཨ་ནི་འགྲོ་ས་ཡོད་མ་རེད། མཐར་གཏུགས་ན་ལྟ་བ་དེ་གང་ལ་བབ་གོ་རེད། ལྟ་བ་དེ་ལ་ལྟོས་ནས་འོག་གི་དེ་ཚོ་གང་ག་ལོ་རྟག་ཆད་ཀྱི་མཐའ་ལ་ལྷུང་བསྡད་ཤ་སྟག་རེད། རེད་བ་ད། འོ་དེ་ཡིན་དུས་སྒང་ལ་མཐར་གཏུགས་ན་དེ། ད། ཡིན་དུས་སྒང་ལ་རྩེ་མོ་མཐོ་བ། རྩེ་མོ་མཐོ་བ་པཎ་ཞྭ་སྣེ་རིང་བྱས་ནས་རེད་བ་ད་ཨོ་དེ་རེད་ད་པཎ་ཞྭ་སྣེ་རིང་གི་དེ་ནས་འདི་གི་གོས་ཆེན་འཇག་ཤའི་དེ་ཚོ་ད་འཇལ་རྗེས་ནས་བརྩི་ཞུ་བྱས་ནས་བ་བྱས་པ་རེད་མ་གཏོགས་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་སྐབས་ལ་ད་གོས་ཆེན་བ་བྱས་ཡོད་ཀྱི་མ་རེད་བསམ་གི་གོས་ཆེན་དེ་ཚོ་ཡོད་མ་རེད་ཡིན་ནའི་དེ་ད་བ་བརྩི་ཞུ་འདྲ་པོ་བྱས་ནས་ད་བ་དེ་བྱས་པ་རེད་ཨོ་ད།

བོད་ང་ཁམས་ཁྱིམ་པར་བ་དགོན་པ་གཅིག་ལ་འདུག། གོས་ཆེན་དེ་ཚོ་མི་འདུག་དབུ་ཞྭ་གཅིག་འདུག། དབུ་ཞྭ་དུ་བ་འདུག། རྩ་ཆེན་པོ་ཞེ་པོ་རྩི་གི་དང་འདྲ། ལྕགས་ཁྲ་འདྲ་བོ་གཅིག་ནང་ལ་ཡར་བཅུག་བྱས་ནས་དཔེ་རྩ་ཆེན་པོ་བྱས་ནས། དབུ་ཞྭ་དེའི་སྟོབས་ཀྱིས་པའི་ལུང་པ་དེ་ལ་ཆུ་མིག་གཅིག་ཐོན་པ་རེད་ཟེར་ལོ་རྒྱུས་བཤད་ཡ་འདུག་ད་ལྟ་མཇལ་རྒྱུ་འདུག་དེ་རེད། དེ་ནས། ཨོ་དེ་ཚེ་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་འགྲིགས་སོང་ཨ། འདི་ནས་ཨོ་དེ་ཡི་གེ་དེ་ན་སྐུའི་ལུས་ལ་ད་ལུས་དཀྱིལ་ལུས་དཀྱིལ་ལྷ་དེ་བསྐྱེད་དགོས་རེད་དེ་ཡིན་ད་སྐུ་ཡི་གཞུང་ཤིང་གི་ཚོད་འདྲ་པོ་དེ་ལ་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་དེ་ནས་སྤྱི་གཙུག་ནས་སྐྲ་མཚམས་ཀྱི་བར་ལ་དེ་ལ་ཨ་ནི་ཕུང་པོ་པི་ཀའི་རྣམ་པར་དག་པའི་གཟུགས་ཀྱི་ཕུང་པོ་རྣམ་པར་དག་པའི་དག་ཆ་སངས་རྒྱས་རྣམ་པར་སྣང་མཛད། སྐུ་མདོག་དཀར་པོ། རོ་བ་ད། རྣམ་སྣང། ད་ཞལ་གཅིག་ཕྱག་གཉིས་བྱས་ན་བསྡུམས་འགྲིག་གི་རེད། རྣམ་སྣང་ཞལ་གཅིག་ཕྱག་གཉིས་པ། འོ་ད་དེ་ནི། ག་རེ་ཡིན་ནམ་དེ་ནི་བྱང་ཆུབ་མཆོག་གི་ཕྱག་རྒྱ་ཅན། རོ་བ་ད། བྱང་ཆུབ་མཆོག་གི་ཕྱག་རྒྱ། བཞུགས་བསྡད་པ། དེ་ནི། ད་དེ། རོ་བ་ད། ཨ་ནི་སྐྲ་མཚམས་ནས་བི་གའི་མགྲིན་པའི་བར་དེ་ལ། དེ་ནི་འོད་དཔག་མེད།

སྐྱབས་སྦྱིན་བྱས་ནས་བཞུགས་བསྡད་པ། དེ་ནས། ད་དེ་ནས་ཐུགས་ཀ་ནས་ལྟེ་བའི་བར་དེ་ལ། དེ་ནས། ཚོར་བའི་ཕུང་པོའི་རྣམ་པར་དག་པའི་དག་ཆ། སངས་རྒྱས་རིན་འབྱུང་སྐུ་མདོག་སེར་པོ། ད་དེ་ནས་གཡས་དེ་ནས་མཆོག་སྦྱིན་ད་གའི་སྐྱབས་སྦྱིན་ར་བ། ད་གཡས་མཆོག་སྦྱིན་གྱི་ཕྱག་རྒྱ་བྱས་ནས་བཞུགས་བསྡད་པ། འདུག་སེ་བཞག་བསྡད་པ་བྱས་ན་འདུག་སེ་རེད། ད་ད་འདོད་ཐུབ་ན་ཞལ་གསུམ་ཕྱག་དྲུག་བྱས་ན་ཡང་འགྲིག་ཡོད་རེད་གང་དགའ། ད་ལྟེ་བ་ནས་གསང་གནས་ཀྱི་བར་དེ་ལ་དོན་ཡོད་གྲུབ་པ་སྐུ་མདོག་ལྗང་ཁུ། བྱས་ནས་དེ་ནས་མེད་ག་བྱས་སོ་ད་ལྟ་འདི་ལྟེ་བ་དེ་ལ་རིན་འབྱུང་བྱས་ནས་དེ་ནས་མཆོག་སྦྱིན་གྱི་ཕྱག་རྒྱ་ཡིན་པ་དེ་ལབ་ཚར་བ་ནི་འོ་ད། བི་ཀའི་གསང་གནས་ལྟེ་བ་ནས་གསང་གནས་བར་ལ་དོན་ཡོད་གྲུབ་པ་ལྗང་ཁུ་བྱས་ནས་སྐྱབས་སྦྱིན་གྱི་དེ་བྱས། དེ་བྱས། ད་རིགས་ལྔ་དེ་ཚར་བྱས། ད་དེ་ནས་ཁམས་བཞི་ཡུམ་བཞི། ས། ཆུ། མེ། རླུང་ཁམས་བཞི་ཡོ་རོ་བ། ལྷ་མོ། དེ་ཡི་དེ་ནས་དག་ཆ་དེ་ལ། ཡུམ་བཞི། སྤྱན་མ། ལྟེ་བ་དེ་ལ་རོ་བ་ད། དོན་ཡོད་གྲུབ་པ་ཡོད་ས་དེ་ལ། དེ་གི་ཞལ་ཁ་བལྟས་བལྟ་བ་དེ་ལ་དེ་ནི། སྤྱན་མ། དཀར་མོ། འོག་དང་དེ་ནི། ཐུགས་ཀ། བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་ཐུགས་ཀ་དེ་ལ། ཐུགས་ཀར་མི་བསྐྱོད་པ་ཡོད་ས་དེ་ལ་མཱ་མ་ཀཱི། མགྲིན་པ་ལ་གོས་དཀར་མོ། རོ་བ་ད། དེ་ནི་འོད་དཔག་མེད་བཞུགས་ས་དེ་ལ་གོས་དཀར་མོ། འོ་ད་དེ་ནི་སྤྱི་གཙུག་ལ། རྣམ་སྣང། ཁ་བརྡའི་དེ་ལ་ཨ་ནི་བི་ཀའི། སྒྲོལ་མ། ཡུམ་བཞི་ཁམས་བཞི་ཡུམ་བཞི། ད་སྐྱེ་མཆེད་རྩ་རྒྱུས་ཟེར་སྐྱེ་མཆེད་དེ་ལ་ད་མིག་གི་རོ་ད་མིག་གི་སྐྱེ་མཆེད་རྣ་བའི་སྐྱེ་མཆེད་བྱས་ནས་དྲུག་ཡོད་རོ་ད། འོ་ད་དེ་གི་དེ་ནི་སྤྱན་གཉིས་ལ་དེ་ནི་བི་ཀའི། རོ་ད་ས་སྙིང། འོ་ད་དེ་ནི། འོ་ད་དེ་ནི། རྣ་བ་གཉིས་ལ་དེ་ནི་བི་ཀའི། ཕྱག་ན་རྡོ་རྗེ་སེར་པོ། དེ་ནས་སྣ་གི་འདུས་སོ་གཅིག་ག་ལོག་དང་སྣ་གི་ཨི་ཁུང་བཅད་དེའི་འདུས་སོ་དེ་ལ། དེ་ནས་ནམ་སྙིང་ནམ་མཁའི་སྙིང་པོ། སེར་པོ་རེད། ཨ་ནི་ལྗགས་ལ་ལྗགས་ཀྱི་རྩ་བ་ཁ་ཐུག་དེ་ལ་དེ་ནི། བི་ཀའི་འཇིག་རྟེན་དབང་ཕྱུག། ཨ་ནི། རྡོ་རྗེ། ཀྱི་རེད་པ་དང་རྡོ་རྗེ་རྐེད་པའི་ནང་ལོགས་རྐེད་པ་གི་ཚོད་འདྲ་བོ་ལ། དེ་ནི་སྒྲིབ་སེལ། འདི་རེད། དེ་ནས་སྐྱེ་མཆེད་ཟེར་ཡས་དེ་རེད་པ་དང། ཨ་ནི་ད་ཡིད་ཀྱི་ད་ལུས་དབང་གི་ངོ་བོ་དེ་ཐུགས་ཀ་དེ་ལ་སྙིང་ག་དེ་ལ་དེ་ནི་རྗེ་བཙུན་འཇམ་པའི་དབྱངས་དམར་པོ་དེ་རེད། ད་ཐུགས་ཀ་དེ་ལ་དེ་ནི་ལྷ་ལྔ་ཡོང་གི་རེད། རེ་བ་ད་ཐུགས་ཀ་དེ་ལ་དེ་ནི་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་ཞེས་དེའི་ཐུགས་ཀ་དེ་ལ་འདི་ཡོད་པ་དང་པོ། སྟོན་པ་ཤཱཀྱ་ཐུབ་པ་དེའི་ཐུགས་ཀ་དེ་རྒྱལ་བ་རྡོ་རྗེ་འཆང་ཡོང་རེ་བ། ད་མི་བསྐྱོད་པ་སྒོམ་ཡོད་འདུག་ག་ལ་མི་བསྐྱོད་པ་དེ་ཆེ་ཤོས་འདྲ་བོ་བྱས་མི་བསྐྱོད་པ་བྱས་མི་བསྐྱོད་པའི། ཐུགས་ཀ་དེ་ལ། འདི་ནི་བི་ཀའི། སྟོན་པ་ཤཱཀྱ་ཐུབ་པ་དེའི་ཐུགས་ཀ་དེ་ལ་རྒྱལ་བ་རྡོ་རྗེ་འཆང། དེའི་ཐུགས་ཀ་དེ་ལ་དེ་ནི། བི་ཀའི། རེ་བ་ད། མ་རེ། རེད། དེ་ནི། ད། ཡུ། བི་ཀའི་རྒྱལ་བ་རྡོ་རྗེ་འཆང་ཐུགས་ཀ་ལ་ཡུམ་ཡོད་ཡོད་ཁ་ཆེ། དེའི་མདུན་དེ་ལ་དེ་ནི་མ་ཡུམ་མཱ་མ་ཀཱི། ཨོ། ཨ་ནི། མི་བསྐྱོད་པའི་རྒྱབ་ལོགས་དེ་ལ་རྗེ་བཙུན་འཇམ་པའི་དབྱངས། ཡིད་དབང་གི་ངོ་བོ་འཇམ་པའི་དབྱངས། རྒྱབ་ལོགས་དེ་ལ། ལྷ་ལྔ་ཐུགས་སུ་ཡོད་རེད། བྱུང་སོང། ད། སྐྱེ་མཆེད་རྩ་རྒྱུས་སྐྱེ་མཆེད་དེ་འགྲིག་སོང་ང། ད་གཟུགས་རྡོ་རྗེ་མ་ལྔ་དེ། བླ་མ་མཆོད་པའི་ཚིག་ཟིན་པའི་ནང་རྩ་བ་གི་ཚིག་ཟིན་ནང་ད་ཡོད་མ་རེད་དེ་ཡིན་ནའི། བི་ཀའི་རྩ་རྒྱུད་ཀྱི་དགོངས་དོན་གསང་བ་འདུས་པའི་རྩ་རྒྱུད་ཀྱི་དགོངས་དོན་བྱས་ནས་རྡོ་རྗེ་མ་ལྔ་དེ་དེ་ནས་སྒོམ་རྒྱུ་རེད། རྡོ་རྗེ་མ་ལྔ་མིག་གི་སྒོ་ལ་ཨ་ནི་གཟུགས་རྡོ་རྗེ་མ་རྣ་བའི་སྒོ་ལ་སྒྲ་རྡོ་རྗེ་མ་སྣ་ཡི་སྒོ་ལ་དྲི་རྡོ་རྗེ་མ་ཨ་བ་ད་ལྕེ་ཡི་སྒོ་ལ་དེ་ནི་རོ་རྡོ་རྗེ་མ་རེ་བ་ད་དེ་ནི་བི་གའི་རྡོ་རྗེའི་སྒོ་ལ་དེ་ནི་བི་གའི་རེག་བྱ་རྡོ་རྗེ་མ་ཨ་འདུག་སེ་བྱས་ནས་སྐྱེ་མཆེད་ད་རྩ་དང་རྒྱུས་པའི་ངོ་བོ་ལ། རྩ་དང་རྒྱུས་པ་ཡོད་རེད་བ་ད་སྐུ་གཟུགས་ལ་རྩ་དང་རྒྱུས་པའི་གི་དག་པའི་དག་བྱ། དེ་ལ་དེ་ནས་རྗེ་བཙུན་བྱམས་པ་སྤྱི་གཙུག་ལ་བྱམས་པ་གཅིག་བསྒོམ། ཚིགས་ཆེན་བརྒྱད་ཚིགས་ཆེན་བཅུ་གཉིས་གི་ངོ་བོ་ལ་རང་བཞིན་གི་དག་དང་དག་པའི་དག་ཆ་ལ། དེ་ནས་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོ་རེ་རེ་བསྒོམས་ན་འགྲིག་གི་ཡོག་རེད། ཡང་ཐམས་ཅད་པའི་གི་ཐོས་པ་འདྲ་བ་གཅིག་ཐུགས་ཀ་ལ་བསྒོམས་ན་འགྲིག་གི་ཡོག་རེད། འོང་འདི་བྱས། དེ་ཡིན་ད། ཁམས་བཞི་ཡུམ་བཞི་སྐྱེ་མཆེད་རྩ་རྒྱུས་ཚིགས་རྣམས་བྱང་ཆུབ་སེམས་དཔའ་དངོས་ཟེར་ཡག་དོན་དག་དེ་རེད། ད། ཚིགས་རྣམས་བྱང་ཆུབ་སེམས་དཔའ་དངོས་བ་སྤུ་དགྲ་བཅོམ་ཉི་ཁྲི་ཆིག་སྟོང་ཟེར་ཡག། ཨོ་ད། བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་སྐུའི་བ་སྤུའི་བུ་ག། དེ་ཚོ་ཚང་མ་ལོག། དགྲ་བཅོམ་པ་ཉི་ཁྲི་ཆིག་སྟོང་གི་རང་བཞིན། དེ་ཡང་ཐེག་དམན་མ་རེད། ཐེག་ཆེན་དགྲ་བཅོམ་པ། སངས་རྒྱས་འཕགས་པ་ཤ་སྟག། ཉི་ཁྲི་ཆིག་སྟོང་ཟེར་ན་ད་མང་ཚིག་རེད། མཁྱེན་སོང་ང། ཉི་ཁྲི་ཆིག་སྟོང་དེ་སྐུ་ཡི་བ་སྤུ་གི་གྲངས་ཀ་མ་རེད། དགྲ་བཅོམ་པའི་གྲངས་ཀ་རེད། དེ་ཡང། ཏག་ཏག་མ་རེད། མང་ཚིག་རེད། འོ་དེ་ཡིན་ཙང། བ་སྤུ་དགྲ་བཅོམ། ཉི་ཁྲི་ཆིག་སྟོང་རེད་བ་ད།

ཡན་ལག་ལག་པ་གཡས་གཡོན་དཔུང་མགོ་གཡས་གཡོན་འོ་ད་དེ་པུས་མོ་གཡས་གཡོན་འོ་ད། ཞབས་ཀྱི་མཐིལ་སྤྱི་གཙུག་འོ་ད་དེ། སྤྱི་གཙུག་ཏུ་འཁོར་ལོས་སྒྱུར་བ་དང་ཞབས་ལ་གནོད་མཛེས་རྒྱལ་པོ་ཟེར་ནས། གང་ཅི་ཁྲོ་བོ་བཅུ། བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་དེ་རེད། གཙུག་ཏོར་འཁོར་སྒྱུར།

ད་སྟབས་བདེ་པོ་མེད་ན་ད་ག་རང་ག་ཐུག་བྱེད་ཤེས་ན་ཡང་འགྲིག་རེད་བ། འོང་འདི་བྱས་དེ་ནས། ཡན་ལག་ཁྲོ་བོའི་དབང་པོ་ཉིད་འོད་ཟེར་ཕྱོགས་སྐྱོང། འོ་ད་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་སྐུ་ནས་འོད་ཟེར་ཕར་འཕྲོས་དེ་བས་ཚང་མ་ལོག་ཕྱོགས་སྐྱོང་གི་རང་བཞིན་འོ་ད་ཕྱོགས་སྐྱོང་བཅུ། འོང་དེ་རེད་ཕྱོགས་སྐྱོང་བཅུ། འོད་ཟེར་ཕྱོགས་སྐྱོང་གནོད་སྦྱིན། གནོད་སྦྱིན་གྱི་སྡེ་དཔོན་ཆེན་པོ་འོ་དེ་རེད། གནོད་སྦྱིན་གསང་བ་དྲི་ཟ་ལ་གོ་ན་ཡང་འགྲིག་གི་རེད། ཧོ་ད་དེ་ཚོས། འཇིག་རྟེན་པ་རྣམས་ཞབས་ཀྱི་གདན་ཟེར་ད་དེ་འདྲའི་གི་བི་གའི། འཇིག་རྟེན་གྱི་ལྷ་ཡོད་རེད་བ་ད། བརླག་པའི། འོ་ད་དེ་ནི། ག་ཟེར་ད་ཁྱབ་འཇུག་དང། འོ་ད་ལྷ་དབང་ཕྱུག་དང།

བཅུག་མ་བཞག་ན་ཁོ་ཚོ་གང་བྱུང་མ་བྱུང་བྱས་བཞག་གི་ཡོད་རྒྱུ་རང་མཚན་མོ་སྟེ། དེའི་འོག་ལ་ཕར་བཅུག་བཞག་གདན་འོག་ལ་ཕར་མནན་བཞག། སྦས་བཞག། དེ་ཞེ་དྲག་སྟབས་བདེ་པོ་མི་འདུག་བ་གང་ཅི་གདན་དུ་འོས་པ་བྱེད་ཀྱི་ཡིན་ན་སྟབས་བདེ་པོ་འདུག། རེད་ཡ་རེད་བ་ལྷ་ཆེན་པོ་དེ་ཚོ་སྒང་ག་ལོག་གི་པའི་སྤྱི་བོའི་གཙུག་གིས་བཏུད་པའི་བདག་ཅག་གི་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཀྱི་ཞབས་ཀྱི་འོག་ལ་གཏུག་གི་ཡོད་རེད་བ་ད་བདེ་འབྱུང་སྤྲིན་ལ་ཞོན་དང་གསེར་གྱི་མངལ་འོ་དེ་གསུངས་པ་ནང་ད་གི།

གཙོ་བོ་དེ་བཅད། གཙོ་བོ་དེ་བསྐྱེད་ཚར་སོང་ད་འཁོར་དེ་བསྐྱེད་ཡ་དེ་རེད། འཁོར་འདྲ་བོ་རེད། ད་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་ཐུགས་ཀ་ནས་འོད་ཟེར་སྣ་ལྔ་དང་བཅས་པ་གཡས་ལ་ཕར་ཅིག་འཕྲོས་ནས། གཡས་ལ་ཕར་འཕྲོས་ནས་འོད་ཟེར་སྣ་ལྔ། ཨ་ནི་གཡས་ལ་ཕར་འཕྲོས་ནས་རྩ་བ་དེ་ཕྲ་བོ་བྱས་དེ་ནས་ཡར་རྒྱ་ཇེ་ཆེ་བྱས་ནས་ཨ་ནི་ཡར་རྒྱ་ཆེན་པོ་ཡར་ཆགས། འོད་ཟེར། འོད་ཟེར་དེ་སྒང་དེ་ལ་དེ་ནས། གཡས་ཀྱི་དཀྱིལ་དེ་ལ་དེ་ནས། བི་གའི་རྗེ་བཙུན་བྱམས་པ་མགོན་པོ་ལྷ་ཡི་བུ། རྣམ་པར་རོལ་དོད་པ། རོལ་པ་རྒྱ་ཆེན་སྤྱོད་བརྒྱུད་ཀྱི་བླ་མ་རེད། དེའི་མཐའ་དེ་ལ་དེ་ནས་འཕགས་པ་ཐོགས་མེད་སློབ་དཔོན་དབྱིག་གཉེན། ཨོ་ད། བྱས་ནས་པ། བླ་མ། བཅུ་གསུམ། གི་བཟོ་འདྲ་པོ་ད། གང་བྱས། རྒྱ་ཆེན་སྤྱོད་བརྒྱུད་ཀྱི་བླ་མ་དེ། འོད་ཟེར་སྣ་ལྔ་དང་བཅས་པ་གཡོན་ནས་ཕར་འཕྲོས་ནས། དེ་ནས་ཟབ་མོ་ལྟ་བརྒྱུད་ཀྱི་བླ་མ་དེ། རྗེ་བཙུན་འཇམ་དཔལ་དབྱངས་དེའི་མཐའ་ལ་དཔལ་མགོན་འཕགས་པ་ཀླུ་སྒྲུབ་དཔལ་ལྡན་ཟླ་བ་གྲགས་པ་འོ་ད། དེ་ནས་རིག་པའི་ཁུ་བྱུག་ཆེ་ཆུང་བྱས་ནས་བི་གའི་ཨ་ནེ་ས། ཟབ་མོ་ལྟ་བརྒྱུད་ཀྱི་བླ་མ། དྲུག། ད་ཁ་གསལ་ཡོད་ན་བ་དེ་དེ་བྱས། ཟབ་མོ་ལྟ་བརྒྱུད་ཀྱི་བླ་མ། བྱས་ནས། ད་རི་མོ་བྲིས་ཡོང་དུས་མང་ཉུང་བལྟས་སུ་ཤོར་བ་གང་ལ་གཏོགས་སུ། འདྲ་མ་ཆགས་མཁན་འདྲ་ཅིག་ཆགས་ཀྱི་ཡོད་རེད་དེ་སུས་གསུམ་བྱས་དེ་དེ་ཡིན་ཟེར་དེ་ལ་བས་ཨ་ནེ་རྒྱལ་སྲས་ཆེན་པོ་ཞི་བ་ལྷ་དང། ད་དེ་ཚོའི་བར་གནས་ནས་ཟབ་མོ་ལྟ་བརྒྱུད་ཀྱི་ཏོ་ཟེར་རོ་ད་དྲུག་ལས་ལྷག་པ་འདྲ་བོ་ཅིག་བཟོ་བཞག་རེད་ད། ཏོག་ཙམ་གཞན་འདི་ཉུང་ཉུང་མང་པོ་ཆེ་འདི་ཉུང་ཉུང་ཆགས་དེ་ནས་ཏོག་ཙམ་དེ་འདྲ། འདི་ནི། འདི་ནི། དེ་འདྲ་སོང་ང། ད་དེ་ནས། འདི་རྒྱ་ཆེན་སྤྱོད་བརྒྱུད་ཀྱི་བླ་མ་བྱས་རོགས་གནང་རྒྱ་ཆེན་སྤྱོད་བརྒྱུད་ཀྱི་བླ་མ་དེའི་མདུན་གྱི་འོག་ལ་མ། དེ་ནས་ཡང། སྤྲིན་གྱི་སྒང་དེ་ལ། དེ་ནས་འདི་རེ། དཀྱིལ་དེ་ལ་དེ་ནས་བཀའ་གདམས། དེ་ནས་ལམ་རིམ་པ། ལམ་རིམ་པ་དེ་ནས། དེ་ནས། དགེ་བའི་བཤེས་གཉེན་བི་ཀའི་དགོན་པ་བ། འོ་ད། དཔལ་ལྡན་དགོན་པ་བ་ནས་གཙོས་པའི། ཨ་ནས། ལམ་རིམ་པའི་དེ་ནས་ཚོགས་པ་དེ་བྱས། དེ་གི་དེ་ནས། གཡས་དེ་ལ། དེ་ནས། དགེ་བའི་བཤེས་གཉེན་ཆེན་པོ་པོ་ཏོ་བ་གིས་གཙོས་པའི་བཀའ་གདམས་བི་གའི། དེ་ནས། ད་ལྟ་ལམ་ད་གཞུང་པ་བ། བཀའ་གདམས་གཞུང་པ་བ། ལམ་རིམ་པའི་གཡོན་དེ་ལ། དགེ་བའི་བཤེས་གཉེན་ཆེན་པོ་ཚུལ་ཁྲིམས་འབར་གྱིས་གཙོས་པའི། དེ་ནས། མན་ངག་པ་གི་དེ་ནས་ཚོགས་པ་དེ། དེའི། ཟབ་མོ་ལྟ་བརྒྱུད་ཅིག་ཡོད་པ། དེའི། མདུན་ངོས་དེ་ལ་གཅིག་པ་རེད་ད་ལྟ་དེ་ནང་ལྟ། གཅིག་པ་རེད། དཀྱིལ་དེ་ལ་ལམ་རིམ་པ་བྱས་ཨོ་ད་གཡས་གཞུང་པ་བ་གཡོན་ལ་མན་ངག་པ་བྱས་ནས་གཅིག་པ་བྱས། དེ་ནས་ད་བཀའ་གདམས་བི་ཀའི་ཚོགས་པ་གསུམ་བྱུང་སོང་ང་བཀའ་གདམས་ཨོ་ད་དེའི་གི་མདུན་དེ་ལ་མདུན་གྱི་འོག་དེ་ལ་ཨོ་ད་བཀའ་གདམས་གསར་མ། འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོས་གཙོས་པའི་འོ་ད་དེ་ནས་བཀའ་གདམས་གསར་མ་བ་དེ་རེད། བྱས་ནས་མར་ཨ་ནི་དྲིན་ཅན་རྩ་བའི་བླ་མའི་བར་གྱི་ད་བླ་མའི་བརྒྱུད་པ་རོ་ད་ད་ཉི་ཤུ་རྩ་གྲངས་ཉི་ཤུ་རྩ་བཞི་རྩ་གཉིས་རྩ་གྲངས་ཅིག་ཡོད་སླེབས་ཡོད་རེད་འོ་དེ་དེ་དགོས། སྟེ། ལམ་རིམ་རྣམས་ལ། གསལ་སྣང་མ་དོད་པའི་བར་དུ། ཟབ་མོ། རྒྱ་ཆེའི་སྤྱོད་བརྒྱུད་ཟབ་མོ་ལྟ་བརྒྱུད་གཉིས་བྱས་ནས་ལྟ་དེ་མ། ཞུ་དགོས་རེད། འོ་དེ་བྱས། ད་དེ་ནས། ད་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི། དེ་ནས། བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི། མདུན་གྱི་ད་གིན་པདྨ་འདབ་མ་བཞི་ཡོད་པ། པདྨ་འདབ་མ་བཞི་གི་མདུན་གྱི་པདྨ་འདབ་མ་དེ་སྒང་དེ་ལ། དཔལ་རྡོ་རྗེ་འཇིགས་བྱེད། ཕ་རྒྱུད་དང་མ་རྒྱུད། གཉིས་ཀ་གི་དེ་ནི་གནད་ཚང་དེ་ཡོད་ཙང་རྡོ་རྗེ་འཇིགས་བྱེད་དེ་མདུན་ལ་བཞག། མདུན་གྱི་པད་འདབ་དེ་ལ་བཞག། འོ་ད་ཕ་རྒྱུད་གསང་བ་འདུས་པ་དེ་རྒྱུད་ཐམས་ཅད་ཀྱི་རྒྱལ་པོ་ཡིན་ཙང། བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་གཡས་ལ་བཞག། མ་རྒྱུད་གསང་བ་འདུས་པ་དེ་དེ་ནས་རེད་བ་ད་ཨ་ནི། གཡོན་ལ་རེད་བ་ད་གཡོན་པའི་ཀུན་སྤྱོད་གཙོ་བོ་ཡིན་ཙང་གཡོན་ལ་བཞག། ཕ་རྒྱུད་ཀྱི་བྱས་ན་གཡས་དེ་གཙོ་བོ་ཡིན་ཙང་ཕ་རྒྱུད་དེ་གཡས་ལ་བཞག། མ་རྒྱུད་ཀྱི་བྱས་གཡོན་དེ་གཙོ་བོ་ཡིན་ཙང་གཡོན་ལ་བཞག། འོ་དོ་ཟེར། ད་ཡི་དམ་ཀྱེ་རྡོ་རྗེ་དེ་རྒྱབ་ལོགས་ཀྱི་དེ་ནས་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་རྒྱབ་ལོགས་ཀྱི་དེ་ནས་འདི། པད་འདབ་སྒང་ལ་བཞག། བྱུང་ན། རྟེན་དང་བརྟེན་པར་བཅས་པ་གཞལ་ཡས་ཁང། དེ་ལྟར་མ་བྱུང་ན་ཡང་འཁོར། དེས་མ་བྱུང་ན་ཡང་གཙོ་བོ་རེ་རེ། ད་གཙོ་བོ་གསལ་པོ་རེ་བྱེད་ཀྱི་ཡིན་ན་ནི་མངོན་རྟོགས་དང་གི་མཆན་ཡིག་ཆུང་ནང་ལ་ཡོད་པ་ནང་ལྟར་སྒོམ་ཡས་དེ་ག་རེད། དེ་མེད་ན་ཡང་ད་གསང་བདེ་འཇིགས་གསུམ་ཀྱེ་རྡོ་རྗེ་བཅས་བཞུགས་ཡོད་བསམ་པ་བྱས་ནས་རེད་བ་ད། ཧོབ་དེ་ག་ན་ངོ་ཤེས་ས་ཤེས་ས་འདི་གསང་འདུས་རེད་འདི་ཀྱེ་རྡོར་རེད་འདི་འཇིགས་བྱེད་རེད་བསམ་ཡང་བྱེད་མོད་ཡིན་ན་ཅིག།

བདག་ལ་གདུལ་བྱའི་འོད་འདྲ། བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་སྤྱི་གཙུག་ནས་ཡར། སྙན་བརྒྱུད་པའི་དགའ་ལྡན་དགེ་ལྡན། སྙན་བརྒྱུད་ད་སྤྲུལ་པའི་གླེགས་བམ་གྱི་བརྒྱུད་པ་ཟེར་ནའི་རེད་ད་གངས་ཅན་སྙན་བརྒྱུད་ཀྱི་བརྒྱུད་པ་ཅེས་བ་རེད་བ་ད་དེ་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་དབུ་གཙུག་ནས་ཡར། ཐོ་བརྩིགས་བྱས་ནས། བརྒྱུད་པའི་བླ་མ་ག་ཚད་ཡོད་ནའང་རྒྱལ་བ་རྡོ་རྗེ་འཆང་གི་བར་དུ། སྒང་ག་འཇམ་དཔལ་དབྱངས་ཤ་སྟག་བླ་མ་དེ་དང་དེ་ཡིན་པ་ལ། རེད་བ་ད། དཔེར་ན། འདི་གའི་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་དབུ་གཙུག་ཏག་ཏག་དེ་དྲིན་ཆེན་རྩ་བའི་བླ་མ་ཡིན་པ་ལ། རྣམ་པ་དེ་འཇམ་དཔལ་དབྱངས་ཤ་སྟག་ད་དེའི་བླ་མ་དེ་འཇམ་དཔལ་དབྱངས་དེའི་བླ་མ་འཇམ་དཔལ་དེའི་བླ་མ་འཇམ་དཔལ་རྡོ་རྗེ་འཆང་གི་བར་དུ་སྒང་ག་འཇམ་དཔལ་དབྱངས་ཤ་སྟག་ཨང་དེ་རེད། དེ་ནས། ད་དེ་ནས་མདུན་གྱི་རྗེ། མ་རང་འདི། དེ་ནས་རྡོ་རྗེ་འཇིགས་བྱེད་ཀྱི་དབུ་གཙུག་དེ་ལ་རྡོ་རྗེ་འཇིགས་བྱེད་ཀྱི་བླ་བརྒྱུད། ཡོད་རེད་བ་ད་རྡོ་རྗེ་འཇིགས་བྱེད་ཀྱི་བླ་བརྒྱུད། འོ་དེ་རེད། ཁྱབ་བདག་འཇམ་པའི་རྡོ་རྗེ་གཤིན་རྗེ་གཤེད་ཟེར་ནི་དེ། འོ་དེ་གི་བླ་བརྒྱུད་དེ་ཐོ་བརྩིགས་ཡར་བྱས། གསང་བ་འདུས་པའི། དེ་ནི། གི་དབུ་གཙུག་སྒང་ནས་གསང་བ་འདུས་པའི་བླ་བརྒྱུད་དེ་ཡར་བྱས། འཁོར་ལོ་བདེ་མཆོག་གི་དབུ་གཙུག་སྒང་ནས་འཁོར་ལོ་བདེ་མཆོག་གི་བླ་བརྒྱུད་དེ་བྱས། ཀྱེ་རྡོ་རྗེ་གི་སྤྱི་གཙུག་ནས་ཡར། འོ་ད་དེ་ཡི་དེ་ནི། བཀའ་གདམས་ཐིག་ལེ་བཅུ་དྲུག་གི་དེ་ནི་བླ་བརྒྱུད་དེ་བྱས་ནས།

གྲུ་བཞི་བྱས་ནས་བྲིས་སྟངས་ཡོག་མ་ལ་བ་ཨ་ནི་ལེབ་ལེབ་བྱས་ནས་བྲིས་པ་རེད། དེ་ཡིན་ཙང་སྤྱིའི་ཐད་ལ། དགའ་ལྡན་པའི་ཕྱག་རྒྱ་ཆེན་པོའི་བའི་ད་འཇམ་དཔལ་དབྱངས་ཀྱི་བརྒྱུད་པ་དེ་བྱས། གྲུབ་པ་ད་ཨ་ནི་གཡས་ལ་དེ་ནི་གསང་བ་འདུས་པ་རྡོ་རྗེ་འཇིགས་བྱེད་གཡོན་ལ་འཁོར་ལོ་བདེ་མཆོག་ཨ་ནི་ཀྱེ་རྡོ་རྗེ་རྡོ་སི་སྦྱར་བཞག་རེད། ཡིན་དངོས་གནས་སྒོམ་ཡོང་དུས་འདུག་སེ་སྒོམ་དགོས་རེད། དྲན། ད་དེ་ནས་པད་མ་འདབ་མ་བཞི་གི་འོག་གི་པད་རིམ་གཉིས་པ། ཡས་ནས་མར་བརྩིས་པའི་པད་རིམ་གཉིས་པ་བྱས་པ། དེ་ལ་དེ་ནས་ད་བླ་མེད་ཀྱི་དེ་ནས་ཡི་དམ་ལྷག་མ་འདྲ་བ་རེད་ད་དུས་འཁོར་དང། ད་དེ་ནས་དགྲ་ནག་དང་གདོང་དྲུག་དང། ད་དེ་ནས་རྣལ་འབྱོར་མ་ལ་སོགས་པའི་ད་བླ་མེད་ཀྱི་ཡི་དམ་ཚོགས་ཀྱིས་བསྐོར་བསྡད་པ་གཅིག། ད་དེའི་འོག་གི་དེ་ནི་དཔེ་རིམ། ཨོ་ད་གསུམ་པ་ལ་ཨ་ནི་རྣལ་འབྱོར་བརྗོད། དེ་ནི་ཀུན་རིག་རིག་པ་དང་ཐམས་ཅད་རིག་པ་ཆེན་པོ། ཨོ་ལ་སོགས་པའི་དེ་ནི་རྣལ་འབྱོར་རྒྱུད་ཀྱིས་བསྐོར་བསྡད་པ། དེའི་འོག་གི་པད་རིམ་བཞི་པ་དེ་ལ་དེ་ནི་སྤྱོད་རྒྱུད་རྣམ་སྣང་མངོན་བྱང་གིས་མཚོན་པའི་སྤྱོད་བརྗོད། དེའི་འོག་གི་པད་རིམ་ལྔ་པ་དེ་ལ་དེ་ནི།

ཨ་ནི། བྱང་ཆུབ་སེམས་དཔའ། ཉེ་བའི་སྲས་ཆེན་བརྒྱད་ལ་སོགས་པའི་དེ་ནི་བྱང་ཆུབ་སེམས་དཔའི་ཚོགས་ཀྱིས་བསྐོར་བ། དེའི་འོག་དེ་ལ་དེ་ནི་ཉེ། རང་རྒྱལ་བཅུ་གཉིས་ལ་སོགས་པའི་དེ་ནི་རང་རྒྱལ། ད་དེ་ཚོའི་སྒང་ག། རང་རྒྱལ་གྱི་རྣམ་པ་བཟུང་བསྡད་པ་མ་གཏོགས་རང་རྒྱལ་རང་ག་བ་མ་རེད། འདི། རང་རྒྱལ་རང་ག་བ་མ་རེད། ད་བླ་མ་མཆོད་པའི་ཚོགས་ཞིང་གྱི་སྐབས་འདི་ལ། སྒང་ག་བླ་མ་བློ་བཟང་ཐུབ་དབང་རྡོ་རྗེ་འཆང་གི་སྤྲུལ་པ་བསམ་བློ་བཏང་དགོས་རེད་པ་དང། སྐྱབས་འགྲོའི་ཚོགས་ཞིང་ཁ་ཐུག་དང་ཏོག་ཙམ་འདྲ་གི་ཡོད་ས་མ་རེད་བསམ་བློ་གཏོང་སྟངས། སྐྱབས་འགྲོའི་ཚོགས་ཞིང་ཟེར་གང་ན་འཇིག་རྟེན་ལས་འདས་པ་ཡིན་ཚེ་སྒང་ག་ལ་སྐྱབས་སུ་འགྲོ་དགོས་རེད་པ། སྐྱབས་གནས་སྒང་ག་དེ་ན་འདུས་དགོས་རེད་པ། ད་ཨ་ལས་དེ། དེ་མི་གོ་བྱས། འདི་ནས།

ད་འཇིག་རྟེན་ལས་འདས་པའི་རེད་པ་ད་འཇིག་རྟེན་ལས་འདས་པའི་དེ་ནི་ཆོས་སྐྱོང་སྲུང་མ་ཚོགས་ཀྱིས་དེ་ནི་བསྐོར་བསྡད་པ། ད་ཁྲི་དེ་གའི་དེ་ནི་ཕྱོགས་བཞི་ལ་སྤྲིན་ཕུང་བཞི་བྱས་ནས་དེ་ལ་དེ་ནི་རྒྱལ་ཆེན་སྡེ་བཞི། རེད་པ་ད་ཡུལ་འཁོར་སྲུང་དང་འཕགས་སྐྱེས་པོ་ད་སྤྱན་མི་བཟང་བྱས་ནས་རྒྱལ་ཆེན་སྡེ་བཞི་བསྐོར་བསྡད་པ་བྱས། ད་དེ་ཚོའི་ཚང་མ་ལོ་བི་ཀའི་ཚོགས་ཞིང་དེ་ཚོ་དེ་ད་དེ་དངོས་ཡིན་བསམ་པ་འདྲ་བོ་དང་རང་གི་བའི་མོས་ངོ་ལ་བི་ཀའི་རེད་པ་ད། ཨ་ནི་དེ་ངོ་ལ་བི་ཀའི་ཡོན་ཏན་ཕུལ་དུ་བྱུང་བ་རེད་པ་ད། ཨོ་དེ་འདྲའི་གི་དེ་ནི་བསམ་བློ་བཏང་དགོས་ཡོད། འོད་ཟེར། སྡེབ་སྦྱར། བི་གེ་གདུལ་བྱའི་འདྲ་བོ་མ་ཡིན་པ་སྤྱར་ལེབ་འདྲ་བོ་མ་ཡིན་པ། ཨོ་དེ། ཨ་ནི་དེ་ཚོའི་གི་བི་གེ། སྐུ་ཡི་བ་སྤུའི་བུ་ག་དེ་ཚོའི་རེ་རེ་ལ་ཡང། འདི་ནི་སངས་རྒྱས་ཀྱི་ཞིང། དེ་ལ་བི་སྐུ་བལྟམས་པ་དང་མཛད་པ་བཅུ་གཉིས་མཛད་པ་མཛད་བཞིན་པ་འདྲ་བོ། ཞིང་ཁམས་ཐམས་ཅད་སྐུ་ལ་ཤར་ཅིང་སྐུ་ཡིས་ཞིང་ཁམས་ཐམས་ཅད་ལ་ཁྱབ་པ། ཨོ་དེ་ཚོ་གསུངས་སོང་ཨ། ཨོ་ད་དེ་ཚོའི་རེད། ཨ་ནི་སྤྲུལ་པར་བས་སེམས་ཅན་གྱི་འགྲོ་དོན་པས། མཛད་པས་བསམ་གྱིས་མི་ཁྱབ་པ། མཛད་ནི་བེ། ཁ་ཤས་བེ། འགྲོ་དོན་མཛད་ནི་བེ། མཛད་གྲུབ་ནི་སྤྲུལ་པ་ཚུར་འདུས། ཁ་ཤས་འགྲོ་དོན་མཛད་ཀྱི་སྤྲུལ་པ་ཕར་སྤྲུལ་ནི་བེ། ཨོ་ད་བེ་སངས་བྱས་ནི་བེ། འགྲོ་བ་དག་ཨོ་དེ་དྲེགས་བཟོ་འདྲ་བོ། ཕར་འགྲོ་ཚུར་འགྲོ་བེ། བི་ཇག་དེ་འགྲོ་དེ་འགྲོ་ཡོད་བེ་བཟོ་འདྲ་བོ། ཨོ་འདུག་སེ་བྱས་ནི། ཡང་རྒྱབ་འགྲོ་ཤོག་གུ་མར་བལྟ། བི་ཇག་དེ་གིར་མ་མཐོང། དེ་ནས།